ད་དེ་འདྲ་རིག་པ་མ་ཡིན། ད་ཡང་ཅིས་དེ་ནས་མ་རིག་པ་སེང་གེ་དེ་ལས་འབྲས་ཀྱི་རྣམ་བཞག་ཡིན་ན་འདྲ། ཨ་ནི་བདེན་བཞི་གི་གནས་ཚུལ་ཡིན་ན་འདྲ། ཨ་ནི་དེ་ཚོ་ལ་དེ་ནི་རྨོངས་པ་ཞིག་ལ་དེ་མ་རིག་པ་ལ་བཞག་དགོས་པ་མ་གཏོགས། དེ་ནི་བོད་ཀྱི་ཡང་དག་པའི་རིག་པ་དེ་མ་ཡིན་པ་གང་ག་ལ་དེ་འདྲ་གསུངས་ཀྱི་ཡོད་མ་རེད་བ་འོ་དེ་འདྲ་ཡིན་ས་ན་ཨ་ནི། རིག་པའི་མི་མཐུན་ཕྱོགས་ཆོས་གཞན། མ་རིག་མི་མཛའ་བརྫུན་སོགས་བཞིན་ཟེར་མཁན་དེ་འོ་ད་དཔེ་དེ་རེད། མཛའ་བ་གི་མི་མཐུན་ཕྱོགས་དེ་ནི་བདེན། མི་མཛའ་བ་དང། བདེན་པའི་དེ་ནི་མི་མཐུན་ཕྱོགས་དེ་ལ་བརྫུན། འོ་དེ་ལ་བཞག་པ་ནང་བཞིན་ཡིན། དེ་ཀའི།

སྟག་མོ་ངོས་བཟུང་བ་རེད་བ། རེག་པ་བཅུ་དྲུག་གར་སོང་འདི་དུས་ནག་ཆུ་ཚིག། རེག་དྲུག་འདུས་ཏེ་བྱུང་བ་ཡིན། མིག་གི་འདུས་ཏེ་རེག་པ། རྣ་བའི་འདུས་ཏེ་རེག་པ། སྣའི་འདུས་ཏེ་རེག་པ། ལྕེའི་འདུས་ཏེ་རེག་པ། ལུས་ཀྱི་འདུས་ཏེ་རེག་པ། དེ་ནི་གར་སོང་བར་བརྡ། ཆོས་གང་ལ་དམིགས་པའི་བརྡ། དེ་ནི་ཡིད་ཀྱི་རེག་པ་ཅན་བརྡ། ཆོས་སྟོང་ནས་རེག་པ་དྲུག་བཞག་པ་རེད་བ།

མ་རིག་པའི་རེག་པ། དེའི་ལྷག་མ་དེ་ལ་ག་རེ་ཡོད་ཟེར་ན། ད་དེ་གཉིས་ནི་ཕར་ཕུད་ནས། ཟག་མེད་དང་ཉོན་མོངས་ཅན་གཉིས་ཕར་ཕུད་པའི་ལྷག་མ་དེ་རེད་བ། ལྷག་མ་དེ་ལ། དགེ་བ་ཟག་བཅས། དེ་ནི། མ་བསྒྲིབས་ལུང་མ་བསྟན་འོ་དེ་ཅི་ཡིན། དེ་འདྲའི་ངོ་བོར་གྱུར་པའི་རྣམ་ཤེས་དང་མཚུངས་ལྡན་འགྲོ་མཁན་གྱི་དེ་ནི་རེག་པ་དེ་ལ། དེ་ལས་གཞན་པའི་རེག་པ་ཟེར་གྱི་ཡོད་དཱ། འདི་ལས། རེག་པ་རེག་པ་དང་བཅུ་དྲུག་བརྩེགས་འགྲོ་གོ་རྩ་གསུམ་གསུམ་འགྲོ་གོ། རིག་པའི་རེག་པ་མ་རིག་པའི་རེག་པ། དེ་ལས་གཞན་པའི་རེག་པ།